ཡོད་པ་མ་ཡིན་པའི་རྒྱུ་མཚན་དེ་རྒྱལ་བ་རྫོགས་པའི་སངས་རྒྱས་རྣམས་ཀྱིས་མ་གཟིགས་པ་རེད་ཟེར། རྒྱལ་བ་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་ཐམས་ཅད་མཁྱེན་པ་ཤེས་བྱའི་ཆོས་ཐམས་ཅད་མ་གཟིགས་པ་ཅིག་གཏན་ནས་ཡོད་མ་རེད། དེ་ཡང་ང་རང་ཚོ་གི་དེ་ནི་མི་སེམས་ལྟ་བུ་མ་ཡིན་པ་མཚམས་མཚམས་ལ་རིག་མཚམས་མཚམས་ལ་མ་རིག། དེ་འདྲ་བྱེད་པ་མ་ཡིན་པ་དུས་རྟག་ཏུ་སྐད་ཅིག་གཅིག་ལ་ཡང་ཆོས་ཐམས་ཅད་མ་གཟིགས་པ་ཅིག་གཏན་ནས་ཡོད་མ་རེད་དུས་གཅིག་ལ་གཟིགས་གནང་གི་རེད། དེ་ཡིན་དུས་དེ་ནས་ང་རང་ཚོ་གིས་ཕྱག་རྒྱ་ཆེན་པོ་བསྒོམ་རྒྱག་དུས་སེམས་དེ་ག་པར་འདུག་བཙལ་ནས། བཙལ་ནས་བསྒོམ་པ་རེད། དང་པོ། སེམས་དེ་བཟོ་ལྟ་ཆེན་པོ་ཅིག་འདུག་དང་ཆུང་ཆུང་ཅིག་འདུག་དང། མཛེས་པོ་ཅིག་འདུག་དང་མི་མཛེས་པ་ཅིག་འདུག་དེ་འདྲའི་བརྟགས་ནས་འཚོལ་དགོས་རེད། དེ་ཡང་སེམས་དེ་སྒྲ་ཡི་རྣམ་པ་ལ་འདུག་དང་གཟུགས་ཀྱི་རྣམ་པ་ལ་འདུག་དང་དྲི་ཡི་རྣམ་པ་ལ་འདུག་དང། རོ་ཡི་རྣམ་པ་ལ་འདུག་དང་རེག་བྱ་ཀྱི་རྣམ་པ་ལ་འདུག་དེ་བཞིན་བཙལ་དགོས་རེད། དེ་ནས་ཡང་སེམས་དེ་དེ་ནས། འདུས་བྱས་རེད་འདུག་དང་འདུས་མ་བྱས་རེད་འདུག་དང། སྐྱེ་བའི་དངོས་པོ་རེད་འདུག་དང་འགག་པའི་དངོས་པོ་རེད་འདུག་དང་དེ་བཞིན་བཙལ་དགོས་པ་རེད།

ཨེ་ཡོད་འདོད། བདག། བདག་ན་ཡོད་མེད་གཉིས་ཀ་རེད། ད་ཁ་ཅིག་གིས་ཡོད་མེད་གཉིས་ནི་འགལ་བ་རེད། ཡོད་པ་ཡིན་ན་མེད་པ་མ་ཡིན་པ་མེད་པ་ཡིན་ན་ཡོད་པ་མ་ཡིན་པ། འགལ་བ་རེད་ཟེར་ན་འགལ་བ་ཡང་མ་རེད། བདག་དེ། སེམས་ཀྱི་གནས་ལུགས་དེ་དེ་ནི། ཡོད་པ་དང་རྟག་པ་ལ་སོགས་པའི་མཐའ་གང་དུ་ཡང་མེད་པས་རྙེད་ཡོང་རྒྱུ་མེད་པས་ནི་མེད་པ་ཡིན་ལ། ད་དེ་གནས་ལུགས་ཡིན་པས་ན་ཆོས་ཐམས་ཅད་ཀྱི་གནས་ལུགས་ཡིན་པས་ན་མེད་པ་ཡང་མ་རེད་ཆོས་ཐམས་ཅད་ཀྱི་བདེན་པའི་གནས་ལུགས་རེད། དེ་བཞིན་དུ་མེད་པ་ཡང་མ་ཡིན་པ་དེ་ཉིད་ཡོད་མེད་ཟུང་དུ་འཇུག་པ་ཡིན་གསུངས་པ་རེད།

དེ་ཡང་འདི་ཡིན་ཞེས་བྱ་གང་གིས་མཚོན་པ་མེད་འདི་མིན་ཞེས་བྱ་གང་གིས་བཀག་པ་མེད་བློ་ལས་འདས་པའི་ཆོས་ཉིད་འདུས་མ་བྱས་ཡང་དག་དོན་གྱི་མཐའ་ནི་ངེས་པར་ཤོག་གསུངས་ད། སེམས་ཀྱི་གནས་ལུགས་དེ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཐབས་ལ་མཁས་པའི་སྒོ་ནས་མིང་མང་པོ་བཏགས་གནང་བ་རེད། ད་ལྟ་མིང་དེ་ཡང་སྟོང་པ་ཉིད་དང། དོན་དམ་པ་དང། ལྷན་ཅིག་སྐྱེས་པ་ལ་སོགས་པའི་མིང་མང་པོ་བཏགས་གནང་བ་ཡང་རེད། མིང་དེ་ཚོ་དག་སངས་རྒྱས་བཅོམ་ལྡན་འདས་ཀྱིས་ཐབས་ལ་མཁས་པའི་སྒོ་ནས། དེ་ལ་མིང་མ་བཏགས་ན་དེ་ནི་ཐམས་ཅད་ཀྱིས་དེ་ནི་ཤེས་ཀྱི་མ་རེད། དེ་ནི་དེ་ཧ་ཤེས་པའི་ཆེད་དུ་སངས་རྒྱས་བཅོམ་ལྡན་འདས་ཀྱིས་མིང་དུ་བཏགས་པར་མཛད་པ་རེད། དེ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་མིང་བཏགས། མིང་དེ་དང་མཐུན་པའི་ཀྱིས་ང་ཚོ་བསམ་བློ་བཏང་ནས་གོ་བ་ཕོག། བསམ་བློ་བཏང།

འཁྲུལ་པ་ཡིན་པ་ལ་བརྟེན་ནས་བཀག་རྒྱུ་ཡོད་རེད། དེ་ནི་སེམས་ཀྱི་གནས་ལུགས་དེ་ཁོ་ན་ཉིད་རེད། མ་ནོར་མ་འཁྲུལ་བའི་དོན་དམ་བདེན་པ་རེད། དེ་ལ་འཁྲུལ་པ་དང་ནོར་བ་གཏན་ནས་མི་འདུག། དགག་པ་བྱེད་ཡུལ་ཡོད་མ་རེད་དགག་ཏུ་ཡང་ཡོད་མ་རེད་སོགས་རེད། ད་དེ་ཡིན་དུས་དེ་ཉིད་བློ་ལས་འདས་པ་རེད་བློ་ཡི་སྤྱོད་ཡུལ་དུ་གཏན་ནས་ཡོད་མ་རེད།

ད་ཡང་དག་དོན་གྱི་མཐའ་གི་གནས་ལུགས་དེ་ལ། སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི་བཀའ་འཁོར་ལོ་དང་པོ་ནས་གསུངས་ཚུལ་དང། བཀའ་འཁོར་ལོ་གཉིས་པ་ནས་གསུངས་ཚུལ་དང། བཀའ་ཆོས་ཀྱི་འཁོར་ལོ་གསུམ་པ་ནས་གསུངས་ཚུལ་དུ་བལྟས་ཚེ་གསུངས་ཚུལ་མ་འདྲ་བ་མ་འདྲ་བའི་སྒོ་ནས་གསུངས་ཡོད་པ་རེད། དེ་ནས་གསང་སྔགས་ཀྱི་རྒྱུད་སྡེ་རྣམས་ལས་གསུངས་ཚུལ་མ་འདྲ་བ་མང་པོ་ཡོད་རེད། ད་ཕྱག་རྒྱ་ཆེན་པོ་གི་ནི་ཁྲིད་རྒྱ་མཚོ་དེ་དེ་ཐམས་ཅད་ཀྱི་སྙིང་པོ་གཅིག་ཏུ་དྲིལ་ནས་གསུང་བཏབ་པ་རེད་ཡོད་རེད། ད་དེའི་རྗེས་སུ། འདི་ཉིད་མ་རྟོགས་འཁོར་བའི་རྒྱ་མཚོར་འཁོར་འདི་ཉིད་རྟོགས་ན་སངས་རྒྱས་གཞན་ན་མེད། ཐམས་ཅད་འདི་ཡིན་འདི་མིན་གང་ཡང་མེད། ཆོས་ཉིད་ཀུན་གཞིའི་མཚང་ནི་རིག་པར་ཤོག། ད་འདི་ལ། སྟོང་པ་དང། རྟེན་འབྲེལ་ཀུན་རྫོབ་གཉིས་ཟུང་དུ་འཇུག་པའི་ཚུལ་དུ་འདི་ལ་བསྟན་པར་མཛད་པ་རེད། སེམས་ཀྱི་གནས་ལུགས་དོན་དམ་པའི་དེ་མ་རྟོགས་པ་ལ་བརྟེན་ནས་འཁོར་བར་འཁྱམས་པ་རེད་ཟེར་གི། ད་རེད་ད་ལྟ་མང་པོ་བཤད་རེད། ད་ནང་པ་སངས་རྒྱས་པ་གི་ཆོས་དེ་མཚམས་མཚམས་ནས་དཔེ་མེད་རྒྱས་པ་བྱས་ནས་བཤད་མཚམས་མཚམས་ནས་ཤིན་ཏུ་མདོར་བསྡུས་པ་ལས་སླ་པོ་ཞིག་བཤད་ཡོད་རེད། དེ་བཞིན་དུ་སངས་རྒྱས་དང་སེམས་ཅན་གཉིས་རིག་པ་དང་མ་རིག་པ་གི་ཁྱད་མ་གཏོགས་མེད་ཟེར། ཆོས་ཉིད་ཀྱི་དོན་མ་རིག་ན་སེམས་ཅན་རེད་དེ་རིག་སོང་ན་སངས་རྒྱས་རེད་ཟེར། ཚིག་རྐང་པ་གཉིས་ཀྱི་ནང་ལ་ཆོས་ཐམས་ཅད་བསྡུས་ཆོག་རེད། རིག་དང་མ་རིག་གཉིས་ཀྱི་ཁྱད་པར་ཡིན་ཟེར་སངས་རྒྱས་སེམས་ཅན་གཉིས་དང། དེ་ནས་འཁོར་བ་ལ་ཉོན་མོངས་པ་དུག་ལྔ་ལ་སོགས་པ་དང་དེ་ནས་སྡིག་པ་བསགས་ཡས་ཀྱི་སེམས་གནོད་སེམས་ལ་སོགས་པ་ཐམས་ཅད་ཀྱང་རང་བཞིན་གྱི་སེམས་ཀྱི་གནས་ལུགས་ཕྱག་རྒྱ་ཆེན་པོ་འདི་རང་རེད། དེ་ནས་ཡང་ལམ་ལ་ཞུགས་ནས་དེ་ནས་བདེན་པའི་གནས་ལུགས་བསྒོམ་པ། སེམས་ཀྱི་གནས་ལུགས་དོན་བསྒོམ་པ། བསྒོམ་བྱ་གྱི་དོན་དང་སྒོམ་བྱེད་ཀྱི་བློ་གཉིས་ཀ་ཡང་གནས་ལུགས་ཕྱག་རྒྱ་ཆེན་པོ་དེ་རང་རེད། དེ་ནས་འཇམ་པའི་དབྱངས་དང་སྤྱན་རས་གཟིགས་ལ་སོགས་པ་རྣམས་ཀྱི་དེ་ནས་རྣམ་ཐར་ངོ་མཚར་བ་དཔེ་མེད་ཡོད་རེད་དེ་ཡང་གནས་ལུགས་འདི་གི་བྱེད་ལས་རང་རེད།

ཨང་དེ་བཞིན་ལ་སྣང་ཡང་སེམས་ལ་སྟོང་ཡང་སེམས་ཡིན་ཏེ་རྟོགས་ཀྱང་སེམས་ལ་འཁྲུལ་ཀྱང་རང་གི་སེམས། སྐྱེས་ཀྱང་སེམས་ལ་འགགས་ཀྱང་སེམས་ཡིན་པས་སྒྲོ་འདོགས་ཐམས་ཅད་སེམས་ལ་ཆོད་པར་ཤོག། ད་མདོར་ན་གོང་དུ་བཤད་པ་ལྟར་སྣང་བ་སྣ་ཚོགས་འདི་ཡང་སེམས་ཀྱི་རྣམ་འགྱུར་ཡིན། སེམས་ཀྱི་རྣམ་འགྱུར་ཡིན་ལ་གང་ཡང་མེད་པ་གཏན་ལ་ཕབ་ནས།

ཁོ་ནག་གི་བདག་ཏུ་འཛིན་པའི་གི་རང་རྐྱང་པ་འགྲོ་ཡའི་དོན་དག་ཐམས་ཅད་འདུ་འཛི་ཟེར། ད་འདུ་འཛི་སྤངས་ནས་གནས་དབེན་པ་ལ་འགྲོ། གནས་དབེན་པ་ལ་འགྲོ། དེ་ཡང་བསམ་གཏན་ལ་གནོད་པ་མེད་པ་བསམ་གཏན་སྒོམ་པ་ལ་གནོད་པ་མེད་པའི་ས་ལ་ས་ལ་བདེ། དེ་ཡང་ཞེན་པ་དང་ཆགས་པ་མེད་པའི་གནས་ལ་བསྡད་དགོས་རེད་དེ་གནའ་སྔ་མོ་རྗེ་བཙུན་མི་ལ་ལ་སོགས་པ་བྲག་ཕུག་ལ་སོགས་པ་ནང་ལ་ཞེན་ཆགས་གང་ཡང་ཡོད་མ་རེད་བ་འདི་ནང་ལ་བཞུགས་པ་རེད། ད་ང་ཚོ་མང་ཆེ་བ་དགོན་པའི་ནང་ལ་བསྡད་ཡོད་རེད་བ། དེ་ཡིན་དུས་དགོན་པའི་ནང་ལ་བསྡད་ནས་བསྡད་ཀྱང་དེ་ནས་ཁང་པ་དང་དངོས་པོ་གང་ཡང